དེ་རིང་སྤྱི་ཟླ་དྲུག་པའི་ཚེས་གཉིས་ཉིན་མོ་ལ་ཡང། ནིའུ་ཡོག་ནིའུ་ཇེར་སི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ངོས་ནས། སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གསུམ་ཆིངས་ཡིག་དོན་ཚན་བཅུ་བདུན་གྱི་ཉིན་མོ་དེ་སྲུང་བརྩི་ཞུ་གི་ཡོད་རེད། དེ་ལ་ཡང་ཆེས་སྔ་ནས་དེ་སྐུ་མགྲོན་གཙོ་བོ།

ཐོག་མར་གྲོས་མོལ་བྱེད་ཡག་གཏན་འཁེལ་བའི་སྐབས་སུ། གྲོས་མོལ་བྱེད་ས་གི་ས་ཆ་དེ་བཤད་ཡོང་དུས། པེ་ཅིན་དང་ཆབ་མདོ་དང་ལྷ་ས་གསུམ། ག་རེ་བྱས་ན་འགྲིག་གི་རེད་ཟེར་ནས་འདྲི་ན་ཡོང་གི་ཆོ་མེད་ལབ་པ་རེད། ལྷག་པར་ང་ཕོད་ཀྱིས་གྲོས་མོལ་བྱེད་ས་གི་ས་ཆ་དེ་ལ་རབ་བྱུང་ན་ལྷ་ས་དང། དེ་མིན་ན་ཆབ་མདོ་རེད། བྱས་ན་ཡག་འདུག་གསུངས་པའི་བཀའ་ཤག་ལ་ཡར་བསམ་འཆར་ཞུས་ཤག། ཡིན་ན་ཡང་ད་མཐའ་མ་དེ་ལ་ག་འདྲའི་སེམས་ཡོད་རྒྱ་ནག་ནས་ཚོགས་ཡག་སྤེལ་མཁན་ཡིན་ན་དེ་ལས་ཤེས་སྟངས་ལའང་གཉིས་རེད།

ཆབ་མདོ། འདྲ་བོ་ཅིག་ཚོགས་པ་ཡིན་ནའང་གྲོས་མོལ་དེ་བྱེད་པའི་སྐབས་སུ། འཇིགས་སྐུལ་བྱེད་སའི་དེ་ཚོ་དང་ལྷག་པར་དུ། རྒྱལ་བ་རིན་པོ་ཆེ་དང་བཀའ་ཤག་ལ་བཀའ་འདྲི་དགོངས་སྐོར་ཞུ་མ་བཅུག་པའི་གནད་དོན་མང་པོ་ཅིག་ཡོད་རེད་ཟེར་དེ་ཚོ་དེ་ཕལ་ཆེར་ཡོང་མི་ཤེས་འདྲ་བོ་ཅིག་རེད་བསམ། ལྷ་སར་ཚོགས་པ་ཡིན་ན།

སྐད་ཅོ་འདྲ་བ་བལྟས་པས་བཀླག་བཀླག་ཐུག་ཐུག་འདྲ་ཞིག་བྱེད། ཀུན་གྱིས་སྐད་ཅོ་ས་མིར་མཁྱེན། བྱས་ནས་གཙོ་བོ་མང་པོ་བསྡུས་འདྲ་བ་ཅིག་རེད། ཁོ་རང་ཚོ་གི་ཞབས་ཕྱི་དང་སྐུ་འཁོར། དྲུང་ཡིག་ཡི་གེ་གཙང་རྒྱུད་འཇམ་མཁན། ཁྱོད་བསྡོམས་པས་མགོ་ཉལ་ཤི་སྲིད་མ་ཟེར་གྱི་འདུག།

སྐབས་དེ་དུས་ཀྱི་སྐུ་ཚབ་གཙོ་བོ་ལི་ཝེ་ཧན་ཟེར་ཁོ་རང་གིས་རྗེས་སུ་ཚིག་ཐོ་ཅིག་བྲིས་ཡོད། དེ་ནང་ལོགས་ལ་དོན་ཚན་གཙོ་བོ་གསུམ་ཡང་གཙབ་ཀྱིས་བཏོན་ཡོད། དེ་ཨི་བཙན་རྒྱལ་རིང་ལུགས་ཀྱི་དབང་ཤུགས་མཐར་སྐྲོད་བཏང་ནས་ཀྱང་བོད་མི་ལས་ཕྱོད་དང། ཆབ་སྲིད་ཟེར་མཁན་མི་འདུག་བསམ།

ཁ་ཤས་ཀྱི་ནང་ལོགས་ནས་གཅིག་དེ། སྐབས་དེ་དུས་ཆིངས་ཡིག་དེ་འདྲའི་ཅིག་མ་བཞག་པ་ཡིན་ན། ཆབ་མདོ་ནས་ལྷ་ས་གི་བར་དུ་ཤ་ར་ར་མེ་མདའ་དང་མེ་སྒྱོགས་བརྒྱབ་ནས་ཡོང་བ་ཡིན་ན། རྒྱལ་སྤྱི་ཀྱི་ནང་ལོགས་ལ་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་དྲག་གནོན་བྱས་པ་རེད།

རྟ་རྔུལ་ཙམ་གྱིས་རྒྱུག་མ་དགོས་པར་མདའ་རྐང་གཅིག་ཀྱང་འཕེན་མ་དགོས་པར། ཐོག་མའི་གད་མོ་ཡི་ནང་གཡུལ་གྱི་རྒྱལ་ཁ་དེ་ཐོབ་པ་ཡིན་ན། གཡུལ་རྒྱལ་ཁ་ཐོབ་པ་ཐམས་ཅད་ཀྱི་ནང་ལོགས་ནས། ཆེས་མཆོག་ཏུ་གྱུར་པ་དང། ཡག་ཤོས་དེ་འདི་རེད་ཟེར་ནས་ཁོ་རང་ཚོར་བཤད་སྟངས་ཅིག་ཡོད་རེད། དེ་དང་ལྷ་ས་བར་དུ་ཤར་འཛིན་ཡོང་དགོས་པ་ཡིན་ན། བོད་ཀྱི་གཏམ་དཔེ་ལས། ཁྱི་རྒན་གྱང་ཁུག་ལ་ཚུད་ན་གདོང་ལ་མཆོང་ཡ་ཟེར་གྱི་ཡོད་རོ། དེ་བོད་པ་དེ་ཚོ་ལ་ཤིན་ཏུ་རང་དམ་བཙིར་བྱེད་དུས། མཐའ་མཇུག་རྒྱལ་ཁ་ཐོབ་ཡོད་མེད་ལ་མ་ལྟོས་པར་འདི་ཕ་རོལ་པོ་ར་ལས། རྒྱ་ནག་གི་དམག་མི་ཡིན་ན་ཡང་གང་ལ་གང་འཚམ་གྱིས། སྲོག་གི་ཡིན་ན་འགྲོ་གྲོན་གཏང་དགོས་ཡ།

ང་རང་ཚོ་བོད་པའི་ཕྱོགས་ནས་རྒྱུ་མཚན་རང་མེད་རིག་སྟོང་ཁ་ཤས་ཀྱི་ཡོད་བཟོ་ནི་རེད། ཐོག་མར་གྲོས་མོལ་སྐུ་ཚབ་ཚོགས་ཆུང་མི་སྣ་རེད། གྲོས་མོལ་བྱེད་མཁན་སྐུ་ཚབ་ཚོགས་ཆུང་མ་བཏང་བའི་སྔོན་ནས་ལྔ་བཅུ་ཐམ་པ་ལོའི་ཟླ་བཅུ་གཅིག་བཅུ་གཉིས་ཀྱི་ནང་ལོགས་ནས་བོད་པའི་ཕྱོགས་ནས་སྤྱི་བཏང་གི་གྲོས་མོལ་བྱེད་མཁན་བཏང་བ་རེད། ཐེངས་དང་པོ་དེ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་དང། རྩེ་ཕྱག་མཁན་ཆུང་ཐུབ་བསྟན་རྒྱལ་པོ་གཉིས་པེ་ཅིན་ལ་མར་བཏང་ཡག་གི་རྩིས་བརྒྱབ་ནས། བཏང་བ་རེད་དེ། དེ་སྐབས་ད་འགྲོ་མ་བཏང་ནས་དབྱིན་ཇི་གིས་ཧོང་ཀོང་ནང་འགྲོ་ཆོག་ཡ་ད་གནམ་གྲུ་ནང་དེ་མ་བཏང་བྱས་ནས་མར་ལྷག་པ་རེད། ད་སྐད་ཆ་བཤད་དུས་བོད་པའི་ཕྱོགས་ནས་དགོས་འདུན་ཟེར་ན་མི་འདུག་དེ་འདྲའི་གི་དོན་ཚན་ལྔ་ཅེས་པ་དེ་འདྲ་འཁྱེར་ཡོད་རེད། ཕྱིས་སུ་ང་ཕོད་ཁོ་ཚོ་འགྲོ་དུས་ཡང་འཁྱེར་ཡོད་རེད། དང་པོ་དེ། མཛེས་པོ་ཡོད། བོད་དུ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ། ད་ལྟ་ཕན་ཆད་ལ་རྒྱ་མི་གིས་བཙན་བཟུང་གི་དར་རྩེ་མདོ་ཡན་ཆད་དེ་ཕྱིར་སློག་བྱེད་རྒྱུ་ཡོད་པ་ལ་སོགས་པ་གི་དོན་ཚན་གཅིག་ཡོད་རེད། ད་དེ་ཆབ་སྲིད་པ་ཚོས་ལབ་དུས་ང་ཚོ་བོད་ལ་དེ་ཟེར་གྱི་ཡོད་རོ།

ཡིན་ན་སྒྲོལ་མ་དེ་རྗེ་རིག་བཀྲ་བསོའི་ཁ་སྟོབས་ཀྱིས་དམིགས་ཡོད་དེ། ག་རེད་ཟེར་ན། རྗེ་འགུལ་ཡག་གི་རྒྱུ་མཚན་གྱིས་ཡོད་རོགས་འབྲི་ཤོག་ནི། ཁ་ཚ་དགོས་གཏུགས་ཏེ། རྒྱ་ནག་ཆབ་མདོ་ཡིན་ལས་མ་ཡོང་ཡང་དཀའ་ཡ་དེ། ད་དམིགས་ཡོད་ལྟེ་བ་དེ་རེད་ཟེར་སྒྲོལ་མ་རྗེ་འགུལ་ཡག་གི་རྒྱུ་མཚན་ལྟེ་བ་དེ།

མི་གཅིག་གི་མི་ཚེ་ནང་ལོགས་ལ། དེ་འདྲའི་ཆིངས་ཡིག་ཅིག་རྒྱག་ས་རུ་ཐེ་གཏོགས་བྱས་ཏེ་ཞེ་དྲག་གི་གནད་འགག་ཆགས་ཡོད་ཡིན་ཙང། ད་ཁ་ཤས་ཅིག་གིས་གཟི་བརྗིད་ལ་བརྩིས་ནས་བཤད་ཡོད་རྒྱུ་རེད། ཁ་ཤས་ཅིག་གིས་རྒྱལ་ཁབ་དང་མི་རིགས་ལ་འགན་འཁུར་བའི་ཐོག་ནས་ས་བཤད་བྱེད་ཡོད་རེད། ལ་ལ་ཞིག་གིས་སོ་སོའི་གི། མི་ཚེ་ནང་ལོགས་ལ་དེ་འདྲ་གྱི་བྱ་བ་དེ་ལོ་རྒྱུས་ཐོག་ལ་ནག་པོ་ཆགས་ཡོང་ས་མེད། དག་སེལ་གྱི་ཆེད་དུ། མང་པོ་ཞེ་དྲག་བཤད་ཡོད། འདི་ཚོ་ཚོས་ཕྱོགས་ཡོངས་ནས་བསྡོམས་ཡོང་དུས། ཡིན་འཇིགས་སྐུལ་དང་བཙན་དབང་བྱས་སོང་ཟེར་གྱི་རྒྱུ་མཚན་དེ་གྲོགས་རགས་ཅན་ལ་འདུས་འདུག། རྒྱུ་མཚན་ཅིག་མེད་པ་ཡིན་ན་བཙན་དབང་བྱས་སོང་ལབ་ཙམ་གྱིས་ཀྱི་གང་ཟག་གསུམ་པ་གྱིས་ཡིན་ཏེ་ལམ་སང་ཡིད་ཆེས་དུ་ཡ་གཅིག་ཆགས་ཡོད་ལ་དེ་ཡིན་དུས་བཙན་དབང་གང་འདྲ་བྱས་སོང་ཟེར་ཡོང་གི་ཡོད། བྱེད་སྟངས་མང་པོ་ཡོད་པ་དེ། བྱེད་སྟངས་གྲོགས་བསྟུན་གྱིན་འདུག་དེ། མིག་ཁ་ང། འདི་ག་ཚོས་བཤད་བསྡད་པ་ན་དུས་ཚོད་མང་པོ་ཞིག་འགོར་ས་རེད་བསམ་མིན། བསྡུས་བསྡུས་ཀྱིས་ཕན་ཐོགས་ཆེ་རེད་རྒྱུ་རེད་བསམ་མིན།

དེ་ལས། དོན་ཚན་བཅུ་བདུན་ཁོ་རང་གི་མིང་སྐོར་ལ་ང་ཚོ་དོ་སྣང་བྱེད་དགོས་ཡ་ཁ་ཤས་ཅིག་འདུག་བསམ་འདུག་དེ་ནི་དོན་ཚན་རེ་རེ་བཞིན་མར་ཕྱིན་ནས་བཤད་པ་ཡིན་ནའང། དེ་འདྲ་ཞིག་གོ་བདེ་བ་ཞིག་རེད་བསམ་སོང། དང་པོ་མིང་གི་སྐོར་དེ། མིང་རྒྱས་པར་དེ་ལས། བོད་ཞི་བའི་བཅིངས་འགྲོལ་འབྱུང་ཐབས་སྐོར་གྱི་གྲོས་མཐུན་དོན་ཚན་བཅུ་བདུན་ཟེར་དེ་རེད།

དང་པོ་བཅིངས་འགྲོལ་ཟེར་ཡས་ཀྱི་ཚིག་དེ་རེད། བྱ་ཚིག་གསུམ། མཚོ་རུག་རུག་བྱས་ནས་མིང་ཚིག་ཅིག་བཟོས་ཡག་དེ་རེད། ཕལ་ཆེར་དེའི་ཡར་སྔོན་ལ་བོད་ཀྱི་རྒྱལ་རབས་ལོ་རྒྱུས་ཡིག་ཐོག་རུ་ཡོད་རྒྱུ་མ་རེད་བསམ་གྱི་འདུག་ད་དོན་དག་མཚོན་ཐུབ་ཡས་ཀྱི་ཐ་སྙད་དེ་འདྲ་དང་མང་པོ་ཡོད་ར།

བཅིངས་འགྲོལ་དེ་ལ་བཤད་སྟངས་ལ་རིགས་ཁ་ཤས་ཅིག་འདུག་དེ་ནི་ཞོ་སྐད་ག་རེ་ཟེར་ན་ང་རང་ཚོ་བོད་པའི་ནང་ལོགས་ལ་བཅིངས་འགྲོལ་དང་དེ་ལས་སྐྱེ་རྒྱ་ཞིག་ཡོང་དུས་ཡ་རེད་དེ། བོད་ཟས་དེར་སྐྱབས་ཡོང་དུས་དེ་ལ་བལྟས་ཙམ་མ་བལྟས་ཆགས་ཡོད་རེད། བཟོ་ལྟ་ཅིག་ཡོད་རེད་དེ་ཡིན་དུས་དེ་ལས་ཚིག་མཐུད་པ་ཀློག་སྟངས་དེ་མཁས་པ་སོ་སོ་གིས

ད་དེ་ནས། བརྗོད་བྱ་དོན་གྱི་དོན་ཚན་བཅུ་བདུན་པོ་ཁོ་རང་ཐོག་ལ་སོང་ཡིན་ན། དོན་ཚན་བཅུ་བདུན་རེ་རེ་ཀྱིས་ང་ཚོས་ཕུལ་དགོས་ཡོད་ན། ཕ་སྐད་ཕྱོགས་སུ་ཡོད་མ་རེད་བསམ་འདུག་དེ་ཉུང་ངམ་གྱི་ཡ་ན་བ་ཅི་མ་གཏོགས་ཀྱིས་ལོང་ནང་དུ་བཟོ་འདྲ་ཆགས་སྲིད་པ་རེད།

ཡིན། སྐབས་དེ་དུས་བོད་པ་གི་སེམས་ཚེགས་ཆེ་ཤོས་དང་ཚོར་སྣང་ཆེ་ཤོས་དོགས་པ་ཆེ་ཤོས་ཀྱི་ས་བོན་ཡོད་ཆགས་པ་རེད། དེ་འབྲེལ་གྱི་དོན་ཚན་ཁ་ཤས་ཅིག་ཡོད་པ་དེ་སྡེ་ཚན་གཅིག་རེད། དེ་ནས་ཡང་སྡེ་ཚན་དང་པོ་ནང་གི་རྦད་དེ་འགྲེལ་བཤད་ཟེར་ནས་ལབ་མ་ཐུབ་ཡ། སྡེ་ཚན་གཉིས་པ་ནང་གི་ཞེ་པོ་ཅིག་སེམས་ཚབས་ཡང་བྱེད་མ་དགོས་ཡ། འབྲེལ་བ་ནི་འགལ་མི་འདུག་སྟེ། གནོད་སྐྱོན་ཟེར་ཡ་ཞེ་དྲག་འགལ་མི་འདུག་བསམ་ཡང་གི། ཚན་པ་ལོག་ཅིག་བྱུང་བ་རེད། དེ་པཎ་ཆེན་རིན་པོ་ཆེ་དང་འབྲེལ་བ་ཡོད་པའི་དོན་ཚན་ཁ་ཤས་ཅིག་ཡོད་པ་འདི་རེད། སྐབས་དེ་དུས་ང་ཕོད་གཙོ་བོ་ཞིག་གིས་བོད་ནང་གི་གནད་ཡོད་ཀྱི་མི་སྣ་ཟེར་ན་རེད་ཚོགས་འདུ་རྒྱས་འཛོམས་ཚང་མའི་ནང་ལོགས་ལ་དེ་འབྲེལ་བ་མེད་མཁན་ཅིག་ཡ་རྒྱ་ནག་གིས་ཨུ་ཚུགས་རྒྱག་མི་རྒྱུ་རེད་ཟེར་གི་མ་འདོད་པའི་རྣམ་འགྱུར་ཅིག་རེད་མ་གཏོགས་གི་དེ་གི་ཞེ་པོའི་ཡང་སེམས་ཚབས་ཅིག་གི་དེ་འདྲའི་གང་མེད་པའི་རེད་གི་རེད་དེ་སྡེ་ཚན་གསུམ་པ་དེ་རེད།

དེ་ནས་སྡེ་ཚན་གཅིག་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་སྤྲད་ངེས་ཟེར་ཡ་དེ་སྡེ་ཚན་གཅིག་རེད། དོན་ཚན་བཅུ་བཞི་པ་དེ་ད་ནི་ང་རང་ཚོ་སྡེ་ཡ་ཡིན་ན་སྡེ་ཚན་གནད་འགག་ཆེ་ཡང་ལེ་བ་ཡོད་རེད། དེ་ནང་ལོགས་ལ་འདྲ་མཉམ་དང་རང་བཙན་གྱི་དབང་ཆ་ཁས་ལེན་ངེས་ཡིན་ཟེར་གྱི་ཡོད་རེད། དེ་ཡང་དངོས་གནས་བྱས་ན་འགྲིག་དགོས་བཟོ་འདྲ་ཅིག་རེད། དེ་ཡིན་དུས་ད་སྡེ་ཚན་བཞི་ནང་ལོགས་ལ་བསྡུས་པ་ཡིན་ན་ནི་ང་ཚོ་དོན་ཚན་བཅུ་བདུན་ཟེར་ནས་མང་པོ་ཞེ་པོ་ཅིག་འདུག་བསམ་ནས་སེམས་ཞུམ་མ་དགོས་ཡ་ཚུར་རྡོག་རྡོག་འདྲ་བ་ཅིག་ཉན་ཡ་ལ་ཁྱད་པར་ཡོད་ཀྱི་རེད་བསམ་སོང། ད་མདོར་ཚུར་བསྡུས་པ་ཡིན་ན་དོན་ཚན་བཅུ་བདུན་ཟེར་ཡ་དེ།

གསལ་ཁ་ཡང་དག་པ་ཅིག་ནམ་ལངས་པ་འདྲ་བ་ཅིག་མ་བྱུང་གི་བར་དུ་ལ་ཁས་ལེན་ཐུབ་མི་འདུག་ཟེར་ནས་ད་ངས་ཕར་ལ་འགྱངས་དགོས་པའི་རྒྱུ་མཚན་དེ་རེད། གདངས་དངར་གྱི་རིང་ལ་ཡག་ཤེས་མ་ཤེས་བྱེད་དུས་ག་སེ་ཁས་ལེན་དགོས་ཡོད་པ་ཡིན་ན། དེ་ལས་ཆ་འཕྲིན།

ཆ་རྐྱེན་གསུམ་དེ་ཡོང་ལེ་ཀྲང་ཁེ་ཝེ་ཁེ་ཀྲུང་དབྱང་ལ་བཀའ་འདྲི་ཞུས་ནས་ཡིག་ཐོག་ནས་ལན་འདེབས་བྱས་པ་རེད། ཆ་རྐྱེན་དང་པོ་དེ་ག་རེད་ཟེར་ན་ང་ཚོ་དོན་ཚན་བཅུ་བདུན་གྱི་ནང་ལོགས་ལ་བོད་པ་སེམས་ཚབས་ཆེ་ཤོས་བྱེད་ས་དེ་གནད་དོན་དམག་སྲིད་ལྷན་ཁང་ཟེར་དེ་རེད།

དོགས་པ་བྱེད་དགོས་ཡོད་མ་རེད་ཟེར། ལན་དང་པོ་དེ་དེ་བརྒྱབ་པ། ལན་གཉིས་པ་དེ་ད་ལྟ་བོད་ཆོལ་ཁ་གསུམ་ཟེར་ཡག་གི་ཐ་སྙད་དེ་འདྲ་མི་འདུག་སྟེ། མཚོ་སྔོན་དང། ཀན་སུའུ་དང་སི་ཁྲོན་དང་ཡུན་ནན་གྱི་ཁོངས་སུ་ཁྱོད་རང་ཚོ་སྐྱོག་རྒྱག་གི་བོད་པ་དེ་ཚོ་དེ་ཆབ་སྲིད་སྲིད་དབང་གཅིག་གི་འོག་ལ་གཅིག་གྱུར་བྱེད་དགོས་ཡོད་ཟེར་ཏེ། ཆ་རྐྱེན་དེ་བཏོན་པ་རེད། དེ་ང་ཕོད་ཀྱིས་ད་དོན་ཚན་བཅུ་བདུན་ཁས་ལེན་དགོས་ཡོད་ན་དེ་ཚོ་ད་མ་སྔོན་ཁས་ལེན་དགོས་ཡོད་ཟེར་ཆ་རྐྱེན་དེ་འདི་གསུམ། དེ་ལ་ལན་འདེབས་ག་རེ་བྱེད་དགོས་ཟེར་ན། དེ། ད་ལྟ་གི་ཆ་རྐྱེན་གྱི་ཆ་ནས་ལམ་སང་ཡོང་ཡ་དེ་མ་རེད་དེ། དབྱིན་ཇིའི་སྐད་ནང་ལབ་ན་ནོ་དང་ཡེས་གཉིས་ནང་ནས་ང་ཚོས་ཡེས་ཀྱང་ཁས་ལེན་གྱི་མེད་ཟེར། མ་འོངས་པ། བོད་པའི་གི་ཤེས་ཡོན་དང་དཔལ་འབྱོར་ཡར་རྒྱས་འགྲོ་བའི་སྐབས་སུ། ས་གནས་དེ་ཚོ་གི་མི་མང་འོས་བསྡུ་བྱས་ནས་ཁོ་རང་ཚོ་གཅིག་གྱུར་བྱེད་ཀྱི་ཡིན་ཟེར་ལབ་སོང་ན། ང་ཚོ་དེ་ལ་བདེ་སྐྱིད་དང་ཉེན་མེད་བྱེད་ཀྱི་ཡིན་ཟེར།

དོན་ཚན་བཅུ་བདུན། ཁས་ལེན་དགོས་མེད་པའི་བདེན་པའི་ར་སྤྲོད་ཟེར་བའི་ཡི་གེ་དེ་གཏམ་ཡིག་ཆ་གཅིག་བཟོས་ཡོད་རེད་དེབ་ཆུང་གཅིག་འདུག་དེའི་ནང་ལོགས་ལ་ཡང། ད་ལྟ་ཁོང་གསུངས་ནས་དེ་རིང་ཐེངས་དང་པོ་དེ། ལྔ་བཅུ་ང་དགུ་གི་བདག་གི་མ་སུ་རི་ནས་ཀྱི་རྩ་རྒྱུད་ཟེར་དེ་རེད། ཡིན་ན་ཡིག་ཆ་མང་པོ་གཅིག་གི་ནང་ལོགས་ལ་ག་རེ་འཁོད་ཡོད་རེད་ཟེར་ན། ལྷུན་རྩེ་རྫོང། ལྔ་བཅུ་ང་དགུ་གི་ཟླ་གསུམ་པའི་ཚེས་པ་བཅུ་བདུན་གྱི་ཉིན་མོ་ལ། ཆིབས་བཞུད་གནང་ནས་གྲུ་བཞི་ཕེབས་ཡོང་དུས། ཡོངས་གྲགས་ཀྱི་ང་རྒྱུ་འདྲ་བ་དེ་ལས་སྔར་ལྷུན་རྩེ་རྫོང་ལ་བར་བརྒལ་གྱི་བཀའ་ཤག་གཞུང་གསར་པ་བཙུགས་པ་རེད་ཟེར་གྱི་སྐད་ཆ་བྱུང་ཡོད་རེད། སྐབས་དེ་དུས་མཛད་སྒོ་ཐོག་ལ།

གསལ་བསྒྲགས་བྱས་པ་དེ་ཡར་སྒུག་ཡོད་མེད་གཉལ་ལྷུན་རྩེ་རྫོང་གི་གསལ་བསྒྲགས་དེ། ཏེ་ཛི་པུར་དང་མ་སུ་རི་ནང་བཞིན་གྱི་འཛམ་གླིང་གི་གསར་འགོད་པའི་མདུན་ནས་ཐུབ་མཁན་བྱུང་ཡོད་ཀྱི་མ་རེད་དེ། ཨེ་གཞུང་གསར་པ་ཅིག་བཙུགས་ཀྱི་ཡོད་པ་ཡིན་ན་དེའི་མཛད་སྒོ་གི་ཐོག་ནས་ཁྱབ་བསྒྲགས་དེ་ཁྲིམས་མཐུན་དང་ཡང་དག་པ་ཅིག་བརྩི་དགོས་ཡ་འདྲ་བ་ཅིག་ད་ཆགས་ཀྱི་རེད་བསམ་ཡོད།

དེ་རྡོ་གདོང་འདྲ་བོ། པ་མཐོ་བདེ་བ་ཀྱི་ཚུལ་བསྡུས་དུས་མི་གྲོགས་ཀུན་ནང་ལོག་གཅིག་བསྡུས་ཡོད། དང་པོ་དེ་ག་རེད་ཟེར་ན། དོན་ཚན་བཅུ་བདུན་བཞག་ཡོད་པའི་སྟེང་ཡིན། བོད་པ་གི་ངོས་ནས་ཁེ་འགྲོ་བའི་གི་དོན་ཚན་སྐམ་གྱི་དེ་ནང་ཚུད་ཡོང་བ་རེད། དོན་ཚན་བཅུ་གཅིག་ལ་འཁོད་ཡོད་རེད་ལྔ་གཅིག་ལ་འཁོད་ཡོད་རེད། མོ་གཉིས་གྲོས་མོལ་བྱས་ཡོད་པ་ཡིན་ན་ཡང་ད་མང་ཉུང་དང་བལྟས་ཚེ་ཤོག་སྲིད་རེད་དེ་ཕྱོགས་གཉིས་ཀ་གི་བསམ་ཚུལ་གྱིས་སླེབས་དགོས་པ་དེ་སླེབས་མེད་པ་དེའི་གིས་གཅིག་མཚུངས་ཡོད་རེད། གཉིས་པ་གཅིག་ལ་ཁོ་ཚོ་ཐ་སྙད་ག་རེ་བེད་སྤྱོད་བཏང་སོང་ཟེར་ན། ཁྱོད་རང་ཚོ་ད་ལྟ་ནས་སྐྱག་ལག་ཁོ་ནས་རྒྱུགས།